ཟླ་བ་འདིའི་ཚེས་དགུ་ཉིན་རྒྱ་ནག་གི་དམག་མི་སུམ་བརྒྱ་ལྷག་ངེས་གཏན་གྱི་ས་མཚམས Line of Actual Control སུ་ཧམ་འཛུལ་བྱས་པར་བརྟེན། རྒྱ་གར་གྱི་བྱང་ཤར་མངའ་སྡེ Arunachal ནང་གི Tawang ཞེས་པའི་ས་གནས་སུ་རྒྱ་དཀར་ནག་གཉིས་ཀྱི་དམག་མི་བར་གདོང་ཐུག་བྱུང་ཡོད་པ་དང། སྐབས་དེར་རྒྱ་གར་གྱི་དམག་མི་དྲུག་ལ་རྨས་སྐྱོན་ཕོག་ནས་ད་ལྟ་སྨན་ཁང་དུ་ལུས་ཡོད་འདུག་ལ་རྒྱ་ནག་གི་དམག་མི་ཚོ་ལ་རྨས་སྐྱོན་ཕོག་ཡོད་ཀྱང་རྒྱ་ནག་གཞུང་གིས་དམག་མི་ཚོ་ལ་རྨས་སྐྱོན་ཕོག་ཡོད་པ་སོགས་ཀྱི་གནས་ཚུལ་གང་ཡང་ཕྱི་བསྒྲགས་བྱས་མེད་པ་རེད་འདུག། ཨ་རུ་ན་ཅལ་མངའ་སྡེའི་ཕྱོགས་ཀྱི་གྲོས་ཚོགས་འཐུས་མི་ཀྲ་པི་ཀའོ་ཡིས་རྒྱ་དམག་གི་བྱ་སྤྱོད་ལ་སྐྱོན་བརྗོད་བྱས་ཡོད་པ་མ་ཟད། མ་འོངས་པར་གནས་ཚུལ་དེའི་རིགས་བྱུང་ཚེ་ཕྱོགས་གཉིས་ཀྱི་འབྲེལ་བ་ལ་དཀའ་ངལ་འཕྲད་སྲིད་པ་དང། ལྷག་པར་དུ་ཐེངས་དེའི་གདོང་ཐུག་ཁྲོད་རྨས་སྐྱོན་ཕོག་མཁན་རྒྱ་གར་གྱི་དམག་མི་ལས་རྒྱ་ནག་གི་དམག་མི་མང་བ་ཡོད་རབས་གོ་ཐོས་བྱུང་ཞེས་བརྗོད་ཡོད་པའི་གནས་ཚུལ་ཐོན་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་དྲུག་པའི་ནང་ལ་དྭགས་ཕྱོགས་ཀྱི་ས་མཚམས་སུ་རྒྱ་དཀར་ནག་གཉིས་ཀྱི་དམག་མི་བར་དྲག་པོའི་གདོང་ཐུག་བྱུང་ནས། རྒྱ་ནག་གི་དམག་མི་བཞི་བཅུ་ཞེ་གསུམ་དང་རྒྱ་གར་གྱི་དམག་མི་ཉི་ཤུ་ཡི་ཚེ་སྲོག་ཤོར་བའི་གནས་ཚུལ་ཐོན་ཡོད། དུས་དེ་ནས་བཟུང་ཕྱོགས་གཉིས་ཀས་ས་མཚམས་ཁུལ་དུ་ཞི་འགྲིག་ཡོང་ཐབས་བྱས་ཡོད་ན་ཡང་ཟླ་བ་འདིའི་ཚེས་དགུ་ཉིན་ཕྱོགས་གཉིས་ཀྱི་དམག་མི་བར་སླར་ཡང་གདོང་ཐུག་བྱུང་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ད་བར་གདོང་ཐུག་བྱུང་བ་ཐོག་མ་དེ་ཆགས་ཡོད་པའི་གནས་ཚུལ་ཐོན་འདུག། ཟླ་བ་འདིའི་ཚེས་བཅུ་གཅིག་ཉིན ANI ཞེས་པའི་གསར་ཁང་གིས་གནས་ཚུལ་སྤེལ་བར་ལྟར་ན། སྲིད་ཟུར་འབུམ་རམས་པ་མཁས་དབང་བློ་བཟང་སེང་གེ་ཉི་ཧོང་དུ་ཕེབས་ནས་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་དང་གཞན་ཡང་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་བྱས་ཡོད་པའི་སྐོར་ལ་ཁོང་གིས། ཉི་ཧོང་གི་རྒྱལ་ས་ཀྲོག་ཀིའོ་ནང་སྐོར་སྐྱོད་ཀྱི་མཐའ་མཇུག་ཏུ། ཉི་ཧོང་མཉམ་འབྲེལ་ཞིབ་འཇུག་གི་ཚོགས་གཙོ་ཧྥུ་རི་ཡ་ཁི་ཇི་དང་ཉི་ཧོང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་དྲུང་ཆེ་མཆོག། དེ་བཞིན་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་བོད་ཀྱི་གྲོགས་པོ་ཚོ་དང་མཉམ་དུ་དགོང་དྲོའི་གསོལ་ཚིགས་ཞུ་རྒྱུ་བྱུང་བ་དགའ་པོ་བྱུང་ལ། ཚོགས་པ་དེ་གཉིས་ཀས་བོད་དོན་ཐོག་རྒྱུན་མཐུད་ནས་རྒྱབ་སྐྱོར་གནང་རྒྱུའི་ཆོད་སེམས་བརྟན་པོ་འདུག། ད་དུང་གྲོས་ཚོགས་འོག་མའི་ནང་བོད་དང་སོག་པོ་ཡུ་གུར་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་དང་གཏོང་བཞིན་པའི་ཐད་གྲོས་ཆོད་བཞག་པ་དང། ངས་གྲོས་ཚོགས་ནང་གཏམ་བཤད་ཞུས་པ་དང་བསྟུན་ནས་བཀའ་དྲིན་ཆེ་ཞུ་རྒྱུ་བྱུང། དམིགས་སུ་བཀར་ནས་གསར་དུ་བཙུགས་པའི་ཚོགས་པ་དེའི་སློབ་སྟོན་པ་སུ་ཀུ་རཱི་མཆོག་ལ་བཀའ་དྲིན་ཆེ་ཞུ་ཡོད། ལྕམ་ཁོང་ནི་གོང་ས་མཆོག་དང་བོད་མི་ཚོའི་གྲོགས་པོ་བརྟན་པོ་ཞིག་རེད་ལ། ངའི་ངོས་ནས་ལྕམ་ཁོང་ལ་གྲོགས་པོ་ཞིག་འབོད་རྒྱུ་བྱུང་བར་རྩ་ཆེན་དང་མོ་ཡིས་སྲིད་ཟུར་ཤིན་ཛོ་ཨ་བྷེ་དམ་པ་དེའི་འཆར་སྣང་རྣམས་མངོན་འགྱུར་ཡོང་བར་འབད་བརྩོན་གནང་བཞིན་པར་དེ་བས་ཀྱང་རིན་ཐང་བྲལ་བ་ཞིག་རེད་ཅེས་ཁོང་ཉིད་ཀྱི་ངོ་དེབ་ཐོག་སྤེལ་ཡོད་འདུག་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་རྒྱལ་སྤྱིའི་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་བར་ལྟར་ན། རྒྱ་ནག་གི་སྒོ་ཁྲལ་དབང་འཛིན་པས་ཐའེ་ཝན་གྱི་བཟའ་ཆས་དང་བཏུང་བྱའི་རིགས་ཉིས་སྟོང་བཞི་བརྒྱ་ཙམ་གནས་སྐབས་རིང་བཀག་པར་བརྟེན། ཐའེ་ཝན་གྱིས་རྒྱ་ནག་ནང་ཐོ་འགོད་བྱས་པའི་ཐའེ་ཝན་གྱི་བཟའ་ཆས་དང་བཏུང་བྱའི་རིགས་བརྒྱ་ཆ་བདུན་ཅུ་ལས་མང་བར་ཤུགས་རྐྱེན་ཐེབས་ཡོད་པའི་གནས་ཚུལ་ཐོན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་བཞི་པའི་ནང་རྒྱ་ནག་གི་སྒོ་ཁྲལ་དབང་འཛིན་པས་ཕྱི་རྒྱལ་གྱི་ཁ་ལག་བཟོ་ཚོང་ཁང་རྣམས་ལ་ཁྲིམས་གསར་པ་ཞིག་ལག་བསྟར་བྱས་ཡོད་པའི་ནང་ལ། ཕྱི་རྒྱལ་གྱི་བཟོ་ཚོང་ཁང་ཚང་མས་སོ་སོའི་ས་གནས་གང་ཡིན་མིན་དང་ཅ་ལག་ག་རེ་ཡིན་མིན་གྱི་གནས་ཚུལ་བསྐྱར་དུ་ཐོ་འགོད་བྱེད་དགོས་པ་དང། སྐབས་དེར་ཕྱི་རྒྱལ་གྱི་ཁ་ལག་བཟོ་ཚོང་ཁང་ཚང་མའི་ནང་ནས་ཐའེ་ཝན་གྱི་ཐོ་འགོད་དུས་བཀག་མཐའ་མར་བཞག་ཡོད་འདུག་ཐའེ་ཝན་གྱི་དཔོན་རིགས་ཚོས་རྒྱ་ནག་གི་གནད་དོན་དེའི་ཐད་ཀྱི་བརྒྱུད་རིམ་རྣམས་ཕྱི་གསལ་ནང་གསལ་ཉུང་དྲགས་པ་དང་ཐའེ་ཝན་ལ་དྲང་པོ་བྱས་མ་སོང་ཞེས་བརྗོད་ཡོད་འདུག། འོན་ཀྱང་རྒྱ་ནག་གི་ཐའེ་ཝན་ཚོང་ལས་སྐུ་ཚབ་ཀྲུའུ་ཧྥུན་ལེན་གྱིས་ཐའེ་ཝན་གྱི་བཟོ་ཚོང་ཁང་གི་ཐོ་འགོད་ཚུལ་མཐུན་བྱས་མེད་པར་བརྟེན་ཐེངས་འདིའི་ཐའེ་ཝན་གྱི་བཟོ་ཚོང་ཁང་ལ་གནོད་སྐྱོན་ཕྱིན་ཡོད་པས་ཐའེ་ཝན་ཕྱོགས་ནས་ཆབ་སྲིད་ཀྱི་གཡོ་ཐབས་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཞེས་བརྗོད་འདུག་དེ་བཞིན་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་ཇོ་སེབ་ཝུའུ་ཡི Twitter ཡི་དྲ་རྒྱའི་ཐོག་ཁོང་གིས། རྒྱ་ནག་ཕྱོགས་ནས་ཐའེ་ཝན་གྱི་བཏུང་ཆུ་གཙོས་པའི་ཐོན་ཟོག་བསྐྱར་དུ་བཀག་པ་དེ་ནི་དཔལ་འབྱོར་གྱི་བཙན་སྐུལ་ཞིག་རེད་ཅེས་དང། གཞན་ཡང་ཁོང་གིས་མཆན་འགོད་མཐའ་མའི་ནང Freedom Beer། རང་དབང་གི་སྦི་རག་ཅེས་བྲིས་ཡོད་པ་ཞིག་ཀྱང་མཐོང་རྒྱུ་འདུག་གཞན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནང་རྒྱ་ནག་གིས་ཐའེ་ཝན་ནས་ཐོན་སྐྱེད་བྱས་པའི་ཤིང་ཏོག་རིགས Pineapple དང་ཉའི་རིགས Grouper སོགས་ནང་འདྲེན་བྱེད་རྒྱུ་མཚམས་འཇོག་བྱས་པར་བརྟེན་ཐའེ་ཝན་གྱི་ལས་འགུལ་བ་ཚོས Freedom Pineapple། རང་དབང་གི་ཨ་ནེ་འབྲས་བུ་དང Democracy Fish དམངས་གཙོའི་ཉ་སོགས་ཀྱི་འབོད་ཚིག་སྣ་ཚོགས་བསྒྲགས་ནས་ལས་འགུལ་སྤེལ་ཡོད་པའི་གནས་ཚུལ་ཐོན་འདུག། གཟིགས་མོ་བ་ལྷན་རྒྱས་ཐེངས་འདིའི་གསར་འགྱུར་ལས་རིམ་དེ་ག་མཇུག་བསྒྲིལ་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་རྒྱས་པ་ཁག་གསན་འདོད་ཡོད་ཚེ། ངོ་དེབ་དང YouTube ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་རྒྱའི་ཐོག་ནས་གཟིགས་རྒྱུ་ཡོད་ལ། བོད་ཀྱི་བང་ཆེན་གྱི་སྒྲ་སྒམ་བརྒྱུད་ནས་བདུན་རེའི་བོད་ཀྱི་བང་ཆེན་གྱི་ཆེད་བརྗོད་དང་སྲི་ཞུ་བ་ཞིག་གི་ཉིན་དེབ་ཅེས་པའི་དེབ་འདི་སྙན་སྒྲོན་ཞུ་གི་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས་གནང། ང་ཚོ་རྗེས་ཀྱི་ལས་རིམ་ནང་བསྐྱར་དུ་མཇལ་ཡོང། ཁྱེད་རྣམ་པས་ང་ཚོའི་གསར་འགྱུར་ལས་རིམ་གསན་གཟིགས་གནང་བ་བཀའ་དྲིན་ཆེ།